ལ་བི་གི་རུས་ཏོ། དེ་ལས་ལབ། དེ་ལས་བཟུ་མོ། ང་བཅས་ཀྱི་གཉེན་སེ་མི་བྱམས་ད་པིན་སིམ་དུ་ཚུ་ལུ་ད་རེ་ང་གི་ཆེ་ག་ར་གི་ན་ན་ལེ་ར་གོ་ཚུགས་དུས་པའི་གུ་དང་མ་ལེ་ར་ཆེ་རང་གི་ལབ་གི་ན་ན་ལུ་ཡུལ་མི་གི་དུས་སུ་མི་གི་ཆུ་ཏོ་དུས་ཚུ་ཆེ་གི་མེ་བྱོ་དུས་ཡོད་པུ་ཆི་པའི་ཅིན་ཆེ་བམ་པིན་ཆ་དུས་ཚུ་གི་མ་དྲུ་ཆེ་ར་གི་ན་ན་ལེ་ར་ནོ་དུས་ཤིམ་ད་ལུ

ཆེ་འདི་ཁ་ལུ་འདི་སུ་མེད་ཀི་ཁྲག་འདི་ཆུ་འཐེན་འདི་མི་འཇོ་འདེ་ར་བེ་ཆོ་ཆུ་ཕྱི་ཁ་འདི་འཐེན་འདི་མེ་འོ་རེ་འདི་སུ་མེད་ཀི་ཁྲག་འདི་ཆུ་འདེ་བེ་འོ་ད་ལུ་འདི་ཁྲག་འདི་ན་ན་ལེ་ར་ན་མ་ས་མེད་ཀི་ན་ཏང་ཐ་བེ་འདུན་འདི་ན་ཏང་ཐ་བེ་འདུན་མེད་འདི་ཁྲག་འདི་ན་ན་ལེ་ར་ཁྱེད་ཀི་སུ་ཅབ་འདི་གི་བེ་འདི་ཁྲག་འདི་འཐེན་འདི་འདོད་པིན།

ཆད་ཀྱི་དུས་སུ་མེ་སྦས་ཏེ་ཆུ་མེ་དང་བསྟུན་བདེ་བའི་ཆ་ར་གི་རྣལ་མ་སེམས་མའི་སྡུག་བསྔལ་དང་དཀའ་ངལ་དེ་དོ་དོ་ལའི་སྒོ་ཙུམ་མི་དེ་གི་ཐ་ཚུལ་སུན་སེ་དེ་ཚུ་མེ་གི་སུ་ཅབ་དེ་བར་དུ་རེ་ཚེ་ཁབ་ཚུ་ཐ་ཤི་ལབ་བཟུད་ཐོ་དེ་ཚུ་ལབ་དེ་ཚུ་དེ་ལས་བཟུད་མུ་དེ་ཚུ་སུ་ཅབ་དེ་ག་དེ་བའི་གཡུག་དེ་དེ་བ་མོ་ལ་ལུ་ཅི་དེ་ཚུ་མེ་གི

ཀུན་སྤྱོད་ཀྱི་བྱིན་རླབས་དང་ཀུན་སྤྱོད་ཀྱི་འཇམ་དཔལ། རྩ་ཀུན་རྫོགས་ཡེ་ཤེས་མཱ་ཤི་ཀ། ཀུན་སྤྱོད་བྱ་ར་གི་བཀའ་དྲིན་དང་ཐུགས་རྗེའི་སྒོ་ལས་པས། གཉེན་སེམས་མི་འཆམ་དང་སྤུན་སེམས་དེ་ཚོ་ག་ར་ལྷུ་ཀུན་སྤྱོད་བྱ་ར་གི་བཀའ་དྲིན་གྱི་སྒོ་ལས་པས། འདི་བམ་སྤུན་ཆ་འདི་ཚོ་ལས་རྣམ་མ་སེམས་མ་སྤྱི་ལ་སྦོམ་སྣ་དེ་ཡབ་དང་བསྟུན་འདི་བས། ད་རེས་ཀྱི་ལས་རིམ་གྱི་ནང་བཞིན། འདི་བམ་སྤུན་ཆ་འདི་ཚོས་ཀྱི་སེམས་འདི་རྣམ་མ་སེམས་མའི་ལས་གཞོམ་སྤྱི་ལོ་བསྟན་འདི་བས་སྣ་དེ་བས་ཡོད། འདི་ལྕོག་ར་ཅི་ཕེར། འདི་ཕམ་སྤུན་ཆ་འདི་ཆུ་ཅམ་ཅི་མ་ཏོ། འདི་རྫུན་མེད་ཀྱི་ནམ་སེམས་ཨེ་ཕམ་སྤུན་ཆ་གི་འདྲེ་འདྲེ་ད། འདི་རྫུན་མེད་ཀྱི་ནམ་སེམས་ཨེ་ལ་ལན་ཐ་མི་གི། སྡུག་བསྔལ་འདི་ཆུ་ན་ལས་ཁོང་ག་ར་ལུ་ཐ་བར་ན་ཚེ་ཤུ་ནི། འདི་རྨི་ལམ་འདི་ཡུལ་ཤུ་གི་ཚེ་ན་ཤུ་ནི། ད་རེ་གི་ཆུ་རུད་གི་ལས་རིམ་ན་ལུ། ད་རེ་གྲུ་བ་གི་ལས་རིམ་ན་ལུ།

ང་གི་འདི་སྨིག་རྡུལ་ཚུལ་གྱི་སེམས་ཀྱི་ནང་ན་ལེ་ར་ག་ཐེམ་ཆི་ངི་གི་ངི་གི་གོ་ལའི་ལུག་ཆུ་དུས་ཚུལ་ལ་ལེན་ཐབས་དུ་ཡོད་ག། ངི་གི་གོ་ལའི་འདི་སྨིག་རྡུལ་ཚུལ་གྱི་མ་གྲོགས་མ་གྲོགས་ཀྱི་ལུག་ཆུ་དུས་ཚུལ་ཧ་གོ་དུ་ཡོད་ག་དུས་ཚུལ་ཧེ་མ་ང་གི་ཁྱོད་ཆུ་ང་ལུག་བྱི་ལབ་ནག་མི་གོ་ལ་བས་དུས་ཚུལ་ང་གི་སྨིག་རྡུལ་གྱི་སྡོང་བོ་ལྟ་བུ་དང་བསྟུན་དུ་བས་འདི་ཚུལ་གྱི་ལུག་ཆུ་དུས་ཚུལ་ང་གི་ལ་ལེན་ཐབས་དང་བསྟུན་དུ་བས་ཧ་གོ་དུ་བས་ཡོད། ད་དོ་རུ་ར། ལོག་ཆི་ལོག་ཆི་ར། འདི་ངེད་ཀྱི་བྱིན་རླབས་འདི། ང་ལས་དོ་རུ་ར་བྱང་དེ། ངའི་སྐུ་ལས་བྱང་མདའ་དེ་འདི་བས་ངེད་ཀྱི་གདོང་ཁ་ལུ་ནམ་མ་སམ་མེད་ཀྱི་མ་གའུ་གི་ལུ་རྒྱུ་དུས་ཚུ། འདི་ང་ཆེ་གི་པཱ་སྟར་ནི་ཨ་མ་གི་ང་ལུ་ཏའུ་ད་ལུ་འདི་ང་གི་དེ་མ་སུབ། ད་ཉིན་གཅིག་ང་ཆེ་གི། འདི་ཟུ་མེད་ཀྱི་ཆུ་ཤེས་མེད་ཀྱི་ཨ་ཡི་འདི་ཡ་སུབ་ཡི་གོ་ལེ་བས་ང་ལོག་ཆི་ལོག་ཆི་ར། ཉིན་གསུམ་མོ་གི་ཕྱི་ནས་ཇོ་དེ་ཏའོ་དང་ལུ། ཉིན་གསུམ་གི་སྟེང་ལས་དེ་ཨམ་དེ། དེ་ཨའི་དེ་ལོག་དེ་ཧོམ་དང་ཐིན་དེ་བས་དེ་ཨའི་ལུས་ངག་གི་ལུས་ཇུ་དེ་ཚུར་གཤེགས་དེ་བས་ལབ་ཅི། ངའི་ཧེ་མ་གི་དེ་ཚུར་མེད་གི། སྐྱོན་བརྗོད་གི་ངག་ལུས་བྱིན་རླབས་རྣལ་མ་སེམས་མས་བྱིན་རླབས་བུམ་ནག་དེ་བས་ཡུལ་དེ་བྱིན་རླབས་དེ་ངག་ལས་བྱང་དེ། དེ་ངག་ལས་བྱང་དང་ཐིན་དེ་བས་དེ་གི་གོ་ལས། འདིས་སུ་མེད་ཀྱི་པཱ་ཧྲ་ནི་ཨཱམ་ཆོས་ཡེ་ས་ལུ་ཧོམ་ཨིན་སི་ལབ་ད་ལུ་འདི་ཨཱམ་འདི་གའི་ང་ལུ་ལབ་དེ་ཨིན་མེ། ཆོས་ལུ་གནམ་ས་དགའ་ཚོ་སེའུ་མ་པཱ་ལ་ར་མིན་ནུ། ཆོས་མ་དྲོ་ཅི་ཡ་སོ་དུ་སེ་ཀེ་འདི། པཱ་ཧྲ་ནི་ཨཱམ་འདི་གའི་ང་ལུ་འདིས་སུ་མེད་ལབ་ད་དུན་དུ་བའི་ཧ་གོ་ཡི། དེ་ལས་པའི་ཅམ་ཅི། ངེད་ཀྱི་མི་ཏོ་ག་ལྷའི་མི་ཆུ་འདི་ཚུ་མ་ས་ཀ་ཟག་ཟབ་ད་ལུ་གནམ་ས་མེད་ཀྱི་མ་གའུ་ཅི་ངེད་ཀྱི་སེམས་ཀྱི་ན་ན་ལེ་ར་ཆུང་ཅི། འདི་བེའུ་ད་ལུ་དོ་རུ་ར་ང་གི་ངེད་ཀྱི་དེ་ལུ་སྨན་ལམ་སྟབས་འདི་ན་སི་ལབ་ཅི། དེ་ལས། འདི་འདི་ཨ་ཡེ་འདི་གི་ང་ལུ་བསླབ་ཅི། ངེད་ཀྱི་བུ། འདི་བཟོད་མེད་ཀྱི་ཆེ་ལུ་ཆོས་བཤེས་མེད་འདི་གི་ཁུ་གེ་ཆག་རོ་ཅི་འདུག་འདི། འདི་སྐྱོན་བཅོས་ཀྱི་སྐྱོན་བཅོས་ཀྱི་བུ་ཅི་ཨིན་འདི་སྐྱོན་བཅོས་བུ་འདི་གི། འདི། ག་ཅི་ལོ་ལོག་འདི་བག་ཡག་བཟོད་མེད་ཀྱི་བྱིན་རླབས་འདི་ཚོ་ཆེ་གི་ལོག་འདི་ལེམ་ད་དུས་འདི་བས། འདི་ཚོ་རྨི་ལམ་སྟབས་ད་ལུ་འདི་སྐྱོན་བཅོས་ཀྱི་ཆེ་ག་ར་ལུ་སྣ་འོང་ཟེར་ཡོད། དེ་འདི་གི་གོ་ལས་བས། ཆེ་ཤུ། ངའི།

བྱིན་རླབས་ན་དེ་བའི་ཡུལ། འདི་ལྕོགས་ར་བྱི་བེ་ར་བྷམ་པི་མཆ་ཕྱ་རོ་ཏོ་ཚ་དུས་ཚུགས། ན་མའི་ཆེ་གེ་སེམས་འདི། མ་པ་ལ་ར་དགའ་ཏོ་ཏོ་ཀི་ཏོ་ཏོ་མི་བུ་བྱི་བའི་བྱིན། འདི་བཙུན་མེད་ཀི་སྐྱོན་བཅོས་ཀི་ལ་བའི་མི་ཀི་ཀུམ་དུ་ལུ་ཚོང་ཤིམ་དང་ལུ་ཆེ་གི། འདི་བཙུན་མེད་སྨན་ལམ་སྟབས་ནི་ཀི་དན་ལུ་སྨན་ལམ་ག་དེ་བའི་སྟབས་ཀོབ་ཨི་ན། འདི་ཀི་ཀུ་ལ་བསྟན་ན་སེ་མ་ཤི་བའི་བྱིན་ཆེ་གི་བསྟན་བྱིན། དེ་ལ་བྱིམ་དང་དུས་འདི་བའི་ཆེ་གི་འདི།

ཐག་རིང་ས་ལུ་ཁོང་ག་ར་ལུ་བདག་དེ་ལྟང་ཞིམ་བདག་ལུ་ལས་ཞོམ་ཅིག་གོ་ལས་པའི་ང་ཅི་ག་ར་ལུ་ན་མ་སི་མེ་གི་ག་ཚོ་ཇུ་བི་གི་གོ་ལས་པའི་ང་ང་ཅི་ག་ར་ལུ་ན་སི་ཞུ་ཨི་དི་ཅོ་ར་ཅི་པི་ར་བམ་པི་འཆ་དུ་ཅུ་ལས་ག་ཚོ་ལུ་ག་ཚོ་ཇུ་དི་བའི་ཅི་ལབ་གུ་ཅུ་ལབ་ཀན་ཅོ་གི་ན་སི་ཞུ་ནི་དི་མེ་ལམ་དི་ཡེ་ཤུ་གི་ཚེ་ན་ཞུ་ནི་ཨ་མེན།
ང་ཅི་གི་ཡིག་ཚང་ན་ལུ་རྗེ་ཉི་གི་ཐུགས་བཞེད་ཡོད་བ་ཅིན།